ཞེ་པོ་ཅིག་རྩ་ཆེན་པོ་གནང་ནས། དེའི་རྒྱུ་མཚན་ག་རེད་ཟེར་ན། སྐྱབས་མགོན་རིན་པོ་ཆེ་ཡང་སེ་དེ་གསུང་གི་འདུག་བ། ང་ཚོ་ད་ནང་པ་ཅིག་ཡིན་པའི་ཆ་ནས་ཨ་ནི་ག་དུས་ཡིན་ན་ཁ་ནས་མ་གྱུར་སེམས་ཅན་ཐམས་ཅད་ལབ་གི་ཡོད་རེད། མ་གྱུར་སེམས་ཅན་ཐམས་ཅད་ཟེར་དེ། ཁ་ཙམ། ཚིག་ཙམ་མ་ཡིན་པར་དངོས་གནས་ཕན་ཐོགས་བྱེད་ཀྱི་ཡིན་ན་ད་ལག་ལེན་བྱེད་དགོས་འདུག། ད་ལག་ལེན་བྱེད་སྟངས་མང་པོ་ཡོད་རེད་བ། གཅིག། ད་བཟང་སྤྱོད་སྤེལ་དེའི་ཐོག་ལ་ང་ཚོ་ཚང་མས་ཤུགས་རྒྱབ་དགོས་མཁན་གཅིག་རེད་ཤག་སེ་དེ། གཉིས་པ་དེ། ད་ལྟའི་དུས་རབས་འདིའི་ནང་ལ་ཕྱི་དངོས་པོ་ཁོ་རང་གི་རྗེས་ལ་རྒྱུགས་ནས། ནང་བསམ་པའི་དཔལ་ཡོན་ལ་དོ་ཁུར་རྩ་ནས་མེད་པ་ལ་བརྟེན་ནས། ཨེ་ནི་འཛམ་བུ་གླིང་འདི་ལ་ཁ་ཆག་སྣ་རལ་མང་པོ་ཞེ་པོ་ཅིག་བྱུང་བསྡད་པ་དེ། ཡོང་གི་ཡོད་ཙང་ཨེ་ནི་ནང་གི་བསམ་བློ་གི་ལྟ་ཚུལ་དེ་ཡར་རྒྱས་བཏང་དགོས་འདུག་སེ། དེ་གཅིག་རེད། དོན་ཚན་བཞི་པ་དེ

ག་རེ་ཟེར་ན། འཛམ་བུ་གླིང་འདི་ན། ཆོས་ཁས་ལེན་མཁན་ནང་ལོགས་ལ་ཡང་ཁ་ཤས་ཡེ་ཤུ་ཁས་ལེན་གྱི་ཡོད་རེད་ཁ་ཤས་ནང་པ་ཁས་ལེན་གྱི་ཡོད་རེད་ཁ་ཤས་ཁ་ཆེ་ཁས་ལེན་གྱི་ཡོད་རེད། དེ་ནི་གཅིག་གིས་དེ་གཅིག་གིས་ཁས་ལེན་ཡས་དེ་ཁག་པོ་ཆགས་འདུག་བ། གཉིས་པ་དེ། ཆོས་ཁས་མ་ལེན་མཁན་ཡང་མི་འབོར་མང་པོ་ཆེན་པོ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་གིས་ཁས་ལེན་རྒྱུ་ཁག་པོ་ཆགས་ཀྱི་རེད་བ། གསུམ་པ་དེ། ཆོས་ལ་ཁས་མ་ལེན་པ་མ་ཚད་ཆོས་ལ་ངོ་རྒོལ་བྱེད་མཁན། ཆོས་ཟེར་དེ་དགོས་ཡས་མི་འདུག་ཟེར་མཁན་ཅིག་ཡོད་རེད་དེ་ཚོ་ལ་ཡང།

ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དམ། ཡང་ན་སཱི་ཤེས་ཡོན་གྱི་བསླབ་གཞི་འདི་སློབ་ཆོག་གི་མེད་པའི་སྐོར་ལ་གསུང་དོན། ཨ་མེ་རི་ཀའི་དགེ་བསོད་རབ་པ་དང་ལུང་པ་མང་པོ་ཅིག་ནང་ལོགས་ལ་ད་ལྟ་ཡང་སློབ་གྲྭའི་ནང་ལོགས་ལ་ཨནི Secular Ethics ཞེས་འདི་བསླབ་ཆོག་གི་ཡོད་མ་རེད་དེ་ག་རེད་ཟེར་ན། ད་ལྟ་ང་ཚོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད Secular Ethics ཞེས་ལབ་བསྡད་དེ་ཐོག་མར་དར་ཡོང་དུས་ནས་འཛམ་བུ་གླིང་ལ་དར་ཡོང་དུས་ནས་ད་སྐོར་རྙོག་དྲ་ཚ་པོ་ཟེར་དགོས་རེད་ཁྱད་མཚར་ཅིག་ཆགས་ཡོད་རེད་ག་རེད་ཟེར་ན། རྒྱལ་ཁབ་དཔེར་ན་ཨ་མི་རི་ཀའི་རྒྱལ་ཁབ་ཡིན་ན་རེད་ད་དེ་མིན་པའི་རྒྱལ་ཁབ་མང་པོ་ཞིག་ནང་ལ་སྔོན་མ་སྡེ་བ་ཡིན་ན་སྡེ་བའི་ནང་ལོགས་ལ། ལུང་པ་དེ་དབང་བསྒྱུར་བྱེད་མཁན་དེ། ཆོས་པ་ཅིག་གིས་བླ་མ་ཅིག་གིས་བྱེད་ཀྱི་ཡོད་རེད། ཆོས་དཔོན་ཅིག་བྱས་ནས་འདུག་སུ་འགྲོ་དེ་དུས་ད་ཆོས་པ་གིས་བྱེད་ཡོང་དུས་ཨེ་ནས་མཐོང་ཡས་མེད་མཁན་སྐད་ཆ་མང་པོ་བཤད་གི་ཡོད་རེད། རེད་བ། དཀོན་མཆོག་གིས་ད་དཀོན་མཆོག་གིས་ཡ་གི་ནས་ཅིག་བཀའ་གནང་སོང་ཟེར་བ་ད་ཡོང་གི་རེད་བ། མཐོང་ཡས་མེད་མཁན་སྐད་ཆ་མང་པོ་བཤད་གི་ཡོད་རེད། དེ་བཤད་གི་ཡོད་ཙང་ཨེ་ནས་དེ་སྐབས་ཀྱི་མཁས་པ་དང་བསམ་ཡོད་ཅན་མང་པོ་ཞེ་པོ་ཅིག་གིས།

དེ་འདྲ་བྱུང་དུས་ད་ཨིན་ཇི་སྐད་ལ་ཡིན་ན Separation of State and Church ཟེར་ཏེ། ཁོ་ཚོ་དགོན་པ་དང་ཨེ་ནི། རྒྱལ་ཁབ་ཟེར་སྐོར་བ་འདི་གཉིས་ཁ་ཁ་ཕྱེ་རེད། ད་འདིའི་གནས་སྟངས་འདི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ཁ་ཁ་ཕྱེ་ཡོང་དུས། ད་འཛིན་སྐྱོང་འདི་ད Nation ཟེར་ན་འདྲ་རྒྱལ་ཁབ་ཟེར་འདི་ད་ཟུར་དུ། ཆོས་པ་གི་འཛིན་སྐྱོང་མ་ཡིན་པ་འདི་ཆགས་ཡོང་དུས། ད་ཁོ་ཆོས་ཕྱོགས་ཀྱི་བྱེད་ཀྱི་ཡོད་མ་རེད་དེ་ཡིན་ནའི་རྒྱལ་ཁབ་དེ་དབང་བསྒྱུར་བྱེད་དུས་དེ་ལ་ཡ་རབས་སྤྱོད་བཟང་དགོས་རེད་མ་གཏོགས་ཡ་རབས་སྤྱོད་བཟང་ང་ཆོས་མེད་ཆོས་མེད་དུས་ཡ་རབས་སྤྱོད་བཟང་དགོས་ཀྱི་མ་རེད་ཟེར་ལྷག་མ་གཡུག་བཞག་ཡོད་མ་རེད་བ།

རེ་བ་ཡོངས་ཁྱབ་ཡིན་དེ་གིས་དེ་འདྲས་ཀི། དཔེར་ན་ནང་ཆོས་ནང་ལ་ཡིན་ན་སྙིང་རྗེ་དགོས་རེད་ཟེར་རེ་བ་དང་དེ་མིན་པའི་ཆོས་ལུགས་གཞན་དག་ནང་ནས་འཚེ་བ་མ་བྱེད་ཟེར་རེ་དེ་ཚོ་ཡོད་རེ་བ་དེ་ཚོ་ཡོངས་ཁྱབ་རེ་བ། ཆོས་ཁས་ལེན་མི་ལེན་གི། སུ་ལ་ཡིན་ན་ཡོངས་ཁྱབ་རེད། སྐད་ཆ་བཤད་དེ་ཆོས་ལུགས་ཀྱི་ནང་ལོག་བཤད་ཡོད་ན་ཡང་ཁོ་བསླབ་བྱ་དེ་ཡོངས་ཁྱབ་ཡིན་ཙང་དེའི་རིགས་དེ་གླེང་ཆོག་གི་ཡོད་རེད་དེ་འདྲས་རེད་མ་གཏོགས་གི་ཡང་དཔེ་དེ་ཆོས་ལ་འབྲེལ་བ་ཡོད་དོ་ཅོག་ཚང་མ་བཤད་ཆོག་གི་མ་རེད་ཟེར་དེ་ལབ་ན་ཁག་པོ་ཞེ་པོ་ཆགས་གི་རེ་བ་འོ་དེ་འདྲས་མ་རེད་དེ་གཅིག་མཁྱེན་དགོས་རེད། དེ་འདྲས་ཡིན་དུས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་དུས་ཆོས་ལ་མི་དགའ་བའི་སྐད་ཆ་གས་ཡོད་མ་རེད། དེ་ཤེས་དགོས་གལ་ཆེན་པོ་རེད་གང་ཞེ་ན་ཐོག་མ་ཐོག་མ་ད་ལྟ་གཞུང་དང་དགོན་པ་ཁ་ཁ་ཆགས་པའི་སྐབས་ལ། དགོན་པ་ནང་ལ་དེ་གས་མང་པོ་ཅིག་གིས secular ethics ཟེར་དེ་ཆོས་ལ་ངོ་ལོག་རྒྱབ་མཁན་རེད་ཟེར་དེ་རྙོག་དྲ་ཡོད་རེད་རྙོག་དྲ་ཡོད་པ་ཡིན་ཙང་ད་ལྟ་སློབ་གྲྭ་ཁ་ཤས་ལ་བསླབ་མི་ཆོག་རྒྱུ་མཚན་དེ་འདྲས་བཞག་ཏུ་ཡོད་རེད་འོ་འདུག་སེ་རེད་དེ་བྱེད་དུས་ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན་ཆོས་ལུགས་མ་བརྟེན་བཟང་སྤྱོད་ཟེར་དུས་ཆོས་ལ་མི་དགའ་དང་ཆོས་ལ་ངོ་ལོག་བྱེད་མཁན་གས་མ་ཡིན་འོ་འདུག་སེ་རེད་ཆོས་ལུགས་མ་བརྟེན་བཟང་སྤྱོད་ཁས་ལེན་མཁན་དེ་ཚོ་གས་ཆོས་ལུགས་ཚང་མ་ལ་ཉེ་རྒྱང། ཐག་རིང་ཐུང་གཅིག་པ་དེ་དགོས་ཤིང། ཆོས་ལུགས་ཁ་ཤས་ལ་རྒྱབ་སྐྱོར་བྱེད་འདྲ་བོ་ཁ་ཤས་ལ་རྒྱབ་སྐྱོར་མི་བྱེད་འདྲ་བོ་མི་དགའ་བ་བྱེད་འདྲ་བོ་དེ་འདྲ་བྱེད་རྒྱུ་ཡོད་མ་རེད་ཟེར་དགོས་རེད། ད་ཆོས་ལུགས་མ་བརྟེན་བཟང་སྤྱོད་དེ་ཁྱེད་རང་ཚོས་ཏོག་ཙམ་ཅིག་ཉམས་ལེན་བྱེད་ཡོང་དུས་ནང་ཆོས་ནང་ནས་གླེང་རྒྱུ་མང་པོ་ཞེ་པོ་ཅིག་ནང་ཆོས་དང་འདྲ་བོ་ཞེ་པོ་དེ་འདྲ་ཡོད་རེད། དེ་ལ་དོགས་པ་བྱེད་ཀྱི་ཡོད་རེད་ཡང་འགའ་ཤས་ཀྱིས་ད་མང་ཆེ་དེ་ལབ་ཀྱི་ཡོད་མ་རེད་དེ་འགའ་ཤས་ཀྱིས་ཡང། ཆོས་ལུགས་མ་བརྟེན་པའི་བཟང་སྤྱོད་ཟེར་མཁན་དེ་སྐྱབས་མགོན་རིན་པོ་ཆེ་གིས་བཀའ་གནང་ནས་འདི་བསླབ་གཞི་ལས་མང་པོ་བཟོས་བཞག་ཡོད་འདི། གཅིག་གིས་དངོས་སུ་ཐོ་བོད་ཀྱི་ནང་ཆོས་ཀྱི་སྐད་ཆ་མ་བཤད་རེད་མ་གཏོགས་ནང་ཆོས་རང་རེད་འདུག་ག་ཟེར་མཁན་དེ་འདྲའི་བསམ་བློ་ཁ་ཤས་དེ་འདྲའི་གཏང་མཁན་ཡོང་སྲིད་གི་རེད། སྤྱིར་བཏང་ནང་ཆོས་ཀྱི་ནང་སྐྱེ་བ་སྔ་ཕྱི་དང། སྟོང་པ་ཉིད་ལྟ་བུ་འགའ་ཤས་ཤིག་མ་གཏོགས་དེ་མིན་ནང་པའི་སེམས་ཁམས་རིག་པ་དང་ནང་པའི་ཚན་རིག་སྡེ་ཚན་གཉིས་ཀྱིས་ཆོས་ཁས་ལེན་མ་བྱས་མཁན་ཞིག་ལ་ཡང་ཕན་ཐོགས་ཡོང་རྒྱུ་ཡོད་པའི་སྐོར་ལ་དགེ་བཤེས་ལགས་ཀྱིས། ཨོ་དེ་འདྲ་ཡོང་ན་དེའི་རྒྱུ་མཚན་ག་རེད་ཟེར་ན། ང་ཚོས་ད་ང་རང་ཚོ་བོད་པ་ཚོ་ཡིན་ན་ནང་པ་རེད་བ་ཚང་མ། ནང་ཆོས་དེ་སྤྱིར་བཏང་ནས། ད་སྟོང་པ་ཉིད་ཟེར་རེད་བ་དང་སྐྱེ་བ་སྔ་ཕྱི་ཟེར་རེད་བ་དང་དེ་འདྲའི་ཁ་ཤས་ཁ་ཤས་ཅིག་མ་གཏོགས་ཀྱི། མང་ཆེ་བ་ཅིག་ད་ཡོངས་ཁྱབ་གླེང་ཐུབ་ཡས་རྐྱང་རྐྱང་ཅིག་ཡོད་རེད། དེ་འདྲ་ཡིན་དུས་ཁོ་འདྲ་བོ་ཆགས་ཡས་དེ་འདུག་སེ་ཆགས་རེད་བ། གཅིག་བྱས་གཉིས་ནས་ཨ་ནས་ནང་ཆོས་ཟེར་དེ། དད་པ་གཙོ་བོ་བྱེད་དེ་དགོས་མ་ཡིན་པར་རྒྱུ་མཚན་གཙོ་བོ་བྱེད་དགོས་མཁན་དེ་འདྲས་ཡིན་དུས་དེ་འདྲའི་ཆ་ནས་ད་ཁྱད་ཆོས་མང་པོ་ཡོད་རེད། ད་དེ་ནས་དོན་དག་གཞན་པ་གཅིག་ཆོས་ལུགས་མ་བརྟེན་བཟང་སྤྱོད་ཟེར་དེ་སྐྱེ་བ་ཕྱི་མ་སྐད་ཆ་གས་བཤད་གི་ཡོད་མ་རེད་སྐྱེ་བ་འདི་བླངས་ཚར་རེད་འདི་ལ་བདེ་སྐྱིད་དགོས་ཀྱི་ཡོད་རེད་དེ་འདྲས་ཡིན་དུས། དེ་ལ་ནི་བདེ་སྐྱིད་ཡོང་ཡས་བྱས་དུས་ནི། ཕན་ཚུན་འཆམ་མཐུན་བྱེད་དང་འཚེ་བ་མི་བྱེད་སོགས་པ་དེ་འདྲས་བྱས་བྱས་ནས་ཡག་པོ་བྱས་དགོས་འདུག་ཟེར་བཟང་སྤྱོད་དགོས་ཀྱི་འདུག་ཟེར་རྒྱུ་མཚན་དེ་རེད། ཚེ་འདིའི་ཆ་ལ་གཅིག་པུ་ཡིན་ན་ཡང་ཚེ་འདི་ལ་བདེ་སྐྱིད་ཡག་པོ་གཅིག་དགོས་ཀྱི་ཡོད་ན།

ངས་དེ་ཉི་མ་དེ་འདྲའི་ཅིག་ལ་ངས་ཁོང་ཁྲོ་ཞེ་པོ་ཅིག་ལངས་སོང་རྒྱག་རེ་བརྒྱབ་པ་ཡིན་ཏེ་དེ་གནོད་པའི་སྡུག་ཅག་ཞེ་པོ་རེད་ཤག་ད་ཁོང་ཁྲོ་གི་ད་དཔེ་མི་སྨྱོན་པ་བཟོ་གི་འདུག་རང་གཞན་གཉིས་ཀ་ལ་གནོད་པ་བྱེད་ཀྱི་འདུག་ཟེར་ང་ཚོ་ཚང་མ་ལ་ཉམས་མྱོང་ཡོད་རེད་བ་ཉམས་མྱོང་དེ་ཚོ་འཁྱེར་ཡོང་དགོས་རེད་ང་ཚོ་ཁ་ཤས་ཅིག་གིས་ཡང་ཆོས་ལུགས་མ་བརྟེན་བཟང་སྤྱོད་དང་དེ་ཚོ་བསླབ་དུས་དེབ་རྐྱང་རྐྱང་ཀློག་ནས་མ་གཏོགས་བསླབ་ཡས་མེད་མཁན་བཟོ་འདྲ་བོ་ཅིག་དེ་འདྲ་གནང་རྒྱུ་མི་འདུག།

དུས་ཚོད་བར་མེད་པར་བཟོས་ནས་ལྟ་སྟངས་རྒྱ་ཆེན་པོ་ཅིག་བཟོ་དགོས་འདུག། འདས་པའི་མི་རྣམ་དཔྱོད་ཅན་མང་པོ་ཞིག་གིས་བཟང་སྤྱོད་ཁྱབ་སྤེལ་དུ་གཏོང་སྟངས་དེ་འཇིག་རྟེན་བཀོད་པ་པོ་ལྟ་བུ་ཞིག་གི་བཀའ་བཏང་ནས་མ་ཡིན་པར། མི་སྒེར་སོ་སོའི་ཉམས་མྱོང་ལ་གཞིགས་ཏེ་ཡར་རྒྱས་གཏོང་དགོས་ཀྱི་ཡོད་རེད་ཅེས་གསུངས་འདུག། དེས་མ་ཚད་འདས་པའི་མི་ཡི་དག་མཁས་དབང་མང་པོ་ཅིག་གི་ཉམས་མྱོང་ལ་བརྟེན་ནས།

ཨ་ནི་དཀའ་ངལ་འདི་འཕྲད་ཀྱི་འདུག་བ་ཟེར་ང་ཚོས་འདི་མ་བྱས་ན། སོ་སོ་རང་གི་དངོས་ཡོད་གནས་ཚུལ་དང་སོ་སོ་རང་གི་མི་ཚེའི་ནང་གི་མྱོང་བ་གཞིར་བཞག་ནས། སོ་སོ་རང་གིས། འདུག་སེ་བྱས་ན་གནོད་གི་འདུག་དཔེར་ན་ཁ་ལག་འདྲ་བྱས་ན་འདུག་སེ་བྱས་ན་ཁྲག་ཤེད་ལ་གནོད་གི་འདུག་ཟེར་ངར་གནོད་སོང་ཟེར་སོ་སོ་མྱོང་བ་ཐོག་ནས་བཤད་དགོས་རེད། རེད་བ། ད་སོ་སོ་མྱོང་བ་ཡོད་གི་ཡོད་གི་ལ་ད་དུང་ཨུ་ཚུགས་བརྒྱབ་ན་དེ་ནས་སོ་སོ་སྡུག་སྦྱོང་རང་རེད་བ། འོ་དེ་རེད་དེ་གལ་ཆེན་པོ་གཅིག་ཆགས་ཡོད་རེད་འོག་ནས་ཡར་ཟེར་ཡས་དེ་སོ་སོ་རང་གི་ཉམས་མྱོང་ལ་བརྟེན་ནས་བཟང་སྤྱོད་དགོས་ཡས་དེ་ད་བོད་སྐད་ཐོག་ནས་གཤམ་ནས་ཡར་ཟེར་དགོས་ཡོད་ན་འོ་དེ་གལ་ཆེན་པོ་ཞིག་བརྗོད་རེད། ཚན་རིག་ནང་བཤད་བྱ་བ་འདི་ཚོ་ཡིན་ན་རེད་ཆོས་ལུགས་མ་བརྟེན་པའི་བཟང་སྤྱོད་ནང་བཤད་བྱ་བ་འདི་ཚོ་ཚང་མ་གཙོ་བོ་ཚེ་འདི་ལ་དམིགས་ནས་དངོས་སུ་ག་རེ་མྱོང་ཡོད་པ་དེ་ཐོག་ནས་ཨ་ནི་བདེ་བ་སྒྲུབ་ཐབས་ཅིག་བཤད་ཀྱི་ཡོད་རེད། ད་དེ་ནས་སྐྱབས་མགོན་རིན་པོ་ཆེ་གིས་དེ་ནང་ཆོས་ལུགས་མ་བརྟེན་པའི་བཟང་སྤྱོད་བསླབ་དགོས་ཀྱི་རྒྱུ་མཚན་གཙོ་བོ་གཅིག་ག་རེ་བཀོད་ཀྱི་ཡོད་རེད་ཟེར་ན་ང་ཚོས་ཆོས་ལུགས་མ་བརྟེན་པའི་བཟང་སྤྱོད་དེ་སྤེལ་དུས། ག་རེ་སྤེལ་དགོས་འདུག་ཟེར་ན་ད་ལྟ་ང་ཚོ་འཛམ་བུ་གླིང་ནང་ལོགས་ལ་གཙོ་བོ་དབང་པོ་ལྔའི་ལོངས་སྤྱོད་སྒྲུབ་ཡས་ཅིག་འདུག་བ། དབང་པོ་ལྔ་དེ་ཡུལ་ལྔ་ལ་རྒྱུག་བྱས་ནས་མིག་གིས་གཟུགས་སྙིང་རྗེ་བོ་བལྟ་ནས་དེ་ལས་བདེ་བ་ཐོབ་ཡས་འདྲ་ཅིག་དང་ཨམ་མཆོག་གིས་སྒྲ་སྙན་པོ་ཅིག་གོ་ནས་དེ་ལས་བདེ་བ་ཐོབ་ཡས་ད་དེང་སང་ཨམ་མཆོག་ཁོ་རང་བཀག་ནས་འགྲོ་སྡོད་མཁན་མང་པོ་འདུག་ག། དེ་ག་ནང་བཞིན་སྣ་བུག་ལ་དྲི་ཞིམ་པོ་ཅིག་བྱས་ཞིམ་པོ་ཅིག་བྱུག་གི་བྱུག་གི་བྱེད་ཡས་འདྲ་བ་འདུག་རེད་བ། དེ་ནས་ལུས་ལ་ཡིན་ན་དུག་ལོག་འཇམ་པོ་གོན་ཡས་འདྲ་བ་ད་གང་ལྟར། དེང་སང་འཛམ་བུ་གླིང་ཚང་མ་གིས་ད I'm busy ཟེར་ལ་ད་ང་བྲེལ་བ་ཞེ་པོ་ཞིག་ཟེར་ཞེ་པོ་རྒྱུག་བསྡད་ཡོད་དེ་གཞན་དག་རྒྱུག་ཡས་ཁེགས་ཀྱི་མ་རེད། དབང་པོ་ལྔ་དེ་ཡུལ་ལྔ་དེ་ལ་ཤོར་ནས། ད་འགྲོ་དེ་གོ་ད་བྱས་ཙང་དེ་སེམས་ཀྱི་ལྟ་སྟངས་གུ་དོག་པོ་ཡོད་དེ་ངས་དེ་ལ་བརྟེན་ནས་ནོར་འཁྲུལ་མང་པོ་ཞིག་ཡོང་དུ་ཡོད་ཀྱི་ཡོད་ད་དེ་ཧོན་ནས་ལྕི་བ་རྒྱག་དགོས་ཀྱི་ད་དེ་རེད་ཡུན་ཐུང་གི་གནས་སྐབས་ཀྱི་སྤྲོ་སྣང་རེད། ཕུགས་ཀྱི་བདེ་སྐྱིད་ཡོང་གི་མ་རེད། བྱས་ཙང་ང་ཚོ་ཚང་མ་ཚེ་འདི་ཡིན་ན་ཡང་ཚེ་འདི་བདེ་སྐྱིད་གཏན་ཆགས་པ་ཅིག་དང་བདེ་སྐྱིད་ཡག་པོ་ཅིག་དགོས་ཟེར་གི་ཡོད་རེད་བདེ་སྐྱིད་ཡག་པོ་ཅིག་དགོས་ཀྱི་ཡོད་ན། ཨེ་ནི་དཔེ་དེ་དབང་པོ་ལྔ་གི་ཡུལ་ལྔ་ལ་འཇུག་ནས་གཟུགས་སྒྲ་དྲི་རོ་རེག་བྱའི་རྒྱུ་ཆ་ལ་དཔེར་བཞག་ད་དེ་འདྲའི་རྐྱང་རྐྱང་རྒྱུག་བསྡད་ན་ད་ཚེ་འདི་ལ་ཡིན་ན་བདེ་བ་ཡག་པོ་ཅིག་ཐོབ་ཡས་མེད་ཕལ་ཆེར་གཏན་འཁེལ་ཚར་རེད། ནང་བསམ་བློ་གཏོང་སྟངས་དེ་གུ་དོག་པོ་ཅིག་དང་ནོར་བསྡད་ཡོད་ན། དེ་འདྲ་ཡིན་དུས་དེ་འདྲའི་རྐྱང་རྐྱང་རྒྱུག་བསྡད་མ་ཡིན་པ་བྱས་ནས་ནང་བསམ་བློ་གཏོང་སྟངས་དེ་རྒྱ་ཆེ་ས་ཅིག། གུ་ཡངས་ས་ཅིག་བྱས་དངོས་ཡོད་གནས་ཚུལ་ག་རེ་རེད་འདུག་ག་རེ་གིས་ང་ཚོ་ཚང་མར་ལས་ཀྱིས་ཕན་གི་འདུག་ག་རེ་གིས་གནོད་གི་འདུག་དེ་གནས་ཚུལ་ཡག་པོ་ཅིག་ཤེས་པའི་ཐོག་ནས་ཨེ་ནི། གར་དུ་སེམས་ཀྱི་ལྟ་སྟངས་འདི་དག་དངོས་ཡོད་གནས་ཚུལ་མཐུན་པ། འགྲོ་ཡས་ཅིག་དང། ལྷག་པར་དུ་སོ་སོ་གི་མྱོང་ཚོར་ནང་ལོགས་ལ་ནས་དྲན་ཤེས་བག་ཡོད་བསྟེན་སེམས་དེ་རྒྱ་ཡན་དུ་བཏང་ནས་དེ་འདྲ་མ་ཡིན་པ་བྱས་ནས་སྟངས་འཛིན་བྱེད་དགོས་འདུག་ཟེར་དེ་གཅིག་གསུང་གི་ཡོད་རེད། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།